གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། ཨོ་སི་ཀྲི་ལི་ཡའི་ནང་སྐད་ཡིག་སྣ་ཚོགས་རྒྱུན་འཛིན་དང་གོང་འཕེལ་ཡོང་ཐབས་སུ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི SBS རྒྱལ་ཡོངས་སྐད་ཡིག་འགྲན་བསྡུར་ནང་རྒྱལ་ཁ་ཐོབ་མཁན་རྣམས་གསལ་བསྒྲགས་གནང་ཡོད་འདུག།

སློབ་ཕྲུག་རྣམས་སོ་སོའི་མི་རིགས་ཀྱི་སྐད་ཡིག་སྦྱང་བཞིན་པ་དེ་རེད། ཉེ་ཆར་གནང་བའི་མི་འབོར་ཞིབ་བཤེར་ལ་གཞིགས་ན་མེ་སི་ཌོ་ནི་ཡའི་སྐད་རིགས་དེ་ཡང་ཨོ་སི་ཀྲི་ལི་ཡའི་ཁྱིམ་ཚང་ཁག་ནང་སྤྱོད་པའི་སྐད་རིགས་སུམ་བརྒྱ་ལས་གཅིག་དེ་ཆགས་ཡོད་འདུག་དེ་ཡང་སྐད་རིགས་གསར་པ་སྦྱང་མཁན་རྣམས་ཕྲུ་གུ་ལོ་ཆུང་ཁོ་ན་མ་ཡིན་པར་མི་རྒན་པ་ཡང་ཡོད་འདུག། འདི་ལོའི་སྐད་ཡིག་འགྲན་བསྡུར་ནང་ལོ་ན་བཅོ་བརྒྱད་ཡན་གྱི་སྡེ་ཚན་ནང་ལོ་བཞི་བཅུའི་ནང་ཡིན་པའི་བུད་མེད Lidiya Velnoveski ལགས་ལ་རྒྱལ་ཁ་ཐོབ་ཡོད་འདུག་དེ་ཡང་ཁོང་མོས་རང་ཉིད་ཀྱི་རྨོ་ལགས་དང་བཀའ་མོལ་གནང་ཐུབ་ཆེད་མེ་སི་ཌོ་ནི་ཡའི་སྐད་ཡིག་སྦྱང་བ་ཞིག་ཡིན་འདུག་དེ་བཞིན་ཕྲུ་གུ་ལོ་བརྒྱད་ནས་བཅུ་གཉིས་བར་གྱི་སྡེ་ཚན་ནང་བུ་ཆུང་ཨེ་ཌམ་ཝ་སྦི་ལགས་ལ་རྒྱལ་ཁ་ཐོབ་ཡོད་པ་དང་བུ་ཆུང་ཁོང་གི་ཕ་མ་གཅིག་ལེ་པཱ་ནན་དང་གཞན་དེ་ཨི་ཇིབ་ནས་ཡིན་པས་ཁོ་རང་ཆུང་དུས་ནས་དབྱིན་སྐད་དང་ཨ་ར་བིག་རྒྱག་གི་ཡོད་ཅེས་དེ་གར་ཨེས་བྷི་ཨེས་ལ་གསུངས་དོན།

འདི་ལོའི་སྐད་ཡིག་འགྲན་བསྡུར་ཆེད་ཨོ་སི་ཀྲི་ལི་ཡའི་མངའ་སྡེ་དང་དམིགས་བསལ་གྱི་ས་ཁུལ་ཡོངས་རྫོགས་ལས་སྐད་ཡིག་མི་འདྲ་བ་དགུ་བཅུ་སྦྱངས་མཁན་གྱིས་མཉམ་ཞུགས་གནང་ཡོད་འདུག་ཡང་དེ་བཞིན་ཧྥེ་ལི་སི་ཐི་ནོབ་ལགས་ཀྱིས་ཧྥ་རན་སི་ཡའི་སྐད་ཡིག་ལ་སྦྱངས་བརྩོན་གནང་བར་བརྟེན་ཕྲུ་གུ་ལོ་ན་བཅོ་གསུམ་ནས་བཅོ་ལྔ་བར་གྱི་སྡེ་ཚན་ནང་རྒྱལ་ཁ་ཐོབ་ཡོད་འདུག། དེ་ཡང་ཁོང་མོ་ཨོ་སི་ཀྲི་ལི་ཡར་སྐྱེས་པ་ཡིན་ཀྱང་ཁོང་མོའི་ཕ་མ་གཉིས་ཁེམ་བོ་ཌི་ཡ་ནས་ཡིན་འདུག་མ་ཟད་ཁོང་མོའི་ཕ་ཡུན་རིང་ཕ་རན་སིའི་ནང་གནས་སྡོད་བྱས་པར་བརྟེན་ཁོང་མོར་སྐད་ཡིག་དེ་སྦྱང་བར་དབྱིངས་སླེབས་པ་ཡིན་འདུག་ཁོང་མོས་གསུངས་དོན། ངའི་པ་ལགས་ཀྱིས་སྐད་རིགས་གསུམ་དང་ཨ་མ་ལགས་ཀྱིས་སྐད་རིགས་གཉིས་ཤེས་ཀྱི་རེད། ང་རང་ད་ལྟ་སྐད་རིགས་གཅིག་དང་ཕྱེད་ཀ་ལས་ཤེས་ཀྱི་མེད། ངས་སྐད་ཡིག་འགྲན་བསྡུར་དེའི་ནང་འཛུལ་སྐབས་ང་རང་ཕ་རན་སིའི་སྐད་ཡིག་སྦྱངས་ནས་ནང་མི་གཞན་དང་འབྲེལ་བ་བཟོ་ཐུབ་ཀྱི་འདུག་ཞེས་བྲིས་པ་ཡིན། ཡང་ལྷག་པར་དུ་འདི་ལོར་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱལ་སྤྱིའི་གདོད་མའི་སྐད་ཡིག་གི་ལོ་སྲུང་བརྩི་གནང་གི་ཡོད་པ་དང་སྟབས་འཁེལ་བར་བརྟེན་ཨོ་སི་ཀྲི་ལི་ཡའི་གདོད་མའི་མི་རིགས་དང Torres Strait མཚོ་གླིང་པའི་མི་རིགས་ཀྱི་སྐད་ཡིག་སྦྱངས་མཁན་སྔར་ལས་མང་བ་འགྲན་བསྡུར་དེའི་ནང་མཉམ་ཞུགས་གནང་ཡོད་འདུག། SBS རླུང་འཕྲིན་སྡེ་ཚན་གྱི་འགན་འཛིན Mandi Wicks ལགས་ཀྱིས་སྐད་ཡིག་འགྲན་བསྡུར་དེའི་བརྒྱུད་གདོད་མའི་མི་རིགས་ཀྱི་སྐད་ཡིག་གོང་སྤེལ་ཐུབ་པར་སྤྲོ་སྣང་ཆེན་པོ་འདུག་ཞེས་ཁོང་མོས་གསུངས་དོན། འདི་ལོར་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱལ་སྤྱིའི་གདོད་མའི་སྐད་རིགས་ཀྱི་ལོ་སྲུང་བརྩི་བྱེད་ཀྱི་ཡོད་པར་བརྟེན། འགྲན་བསྡུར་དེའི་ནང་གདོད་མའི་མི་རིགས་དང Torres Strait མཚོ་གླིང་པའི་མི་རིགས་ཀྱི་སྐད་ཡིག་མི་འདྲ་བ། བཅུ་བཞི་ཙམ་གྱིས་འཛུལ་ཞུགས་གནང་ཐུབ་པར་དགའ་ཚོར་ཆེན་པོ་བྱུང། Australian Bureau of Statistics། ཏེ་ཨོ་སི་ཀྲི་ལི་ཡའི་རྣམ་གྲངས་རྩིས་བཤེར་ལས་ཁུངས་ལ་གཞིགས་ན། མི་ལྔ་ཆ་གཅིག་གིས་ཁྱིམ་ནང་དབྱིན་སྐད་མ་ཡིན་པའི་སྐད་རིགས་ཤིག་རྒྱག་གི་ཡོད་པ་ཐོན་ཡོད་འདུག་དབྱིན་སྐད་རྗེས་ཨོ་སི་ཀྲི་ལི་ཡའི་ནང་སྐད་རིགས་ཁྱབ་ཆེ་ཤོས་རྣམས་ནི། རྒྱ་སྐད་དང་ཨ་ར་བིག། Cantonese། Vietnam། གྱི་སྐད་བཅས་ཡིན་འདུག། དེ་བཞིན་ཏེས་མེ་ནི་ཡའི་མངའ་སྡེའི་ནང་མི་བརྒྱ་ཆ་བརྒྱད་ཅུ་གྱ་བརྒྱད་ཙམ་གྱིས་ཁྱིམ་ནང་དབྱིན་སྐད་ཁོ་ན་སྐྱོན་གྱི་ཡོད་པ་དང། Northern Territory ས་ཁུལ་ནང་མི་བརྒྱ་ཆ་ལྔ་བཅུ་ང་བརྒྱད་ཙམ་གྱིས་མ་གཏོགས་ཁྱིམ་ལ་དབྱིན་སྐད་སྐྱོན་གྱི་མེད་པ་ཡིན་འདུག་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི SBS རྒྱལ་ཡོངས་སྐད་ཡིག་འགྲན་བསྡུར་དེ་ཡང Community Languages Australia དང First Languages Australia གཉིས་ཀྱིས་རྒྱབ་སྐྱོར་གནང་ཡོད་པ་དང་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོས་དཔལ་འབྱོར་གྱི་མཐུན་འགྱུར་གནང་བ་ཞིག་ཡིན་འདུག་ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཨོ་སི་ཀྲི་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད། བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་མཐུན་རྐྱེན་བསྐྲུན་གྱི་ཡོད། ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་བཞིན་ཕྱི་ཟླ་བཅུ་གཉིས་པའི་ནང་འགོ་འཛུགས་གནང་རྒྱུ་ཡིན་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific dot anu dot edu dot au slash languages དུ་ཕེབས་རོགས་གནང།